ག་རེ་ཟེར་ན་པཱ་ལགས་ཕྱག་ལས་གནང་གར་ཐེགས་པ་ཕར་ཕུད། དེ་མིན་གྱི་དུས་ཚོད་ཚང་མ་བཀྲ་ཤིས་ལ་རྩེད་མོ་རྩེ་རོགས་གནང་གི་ཡོག་རེད། པཱ་ལགས་ཡང་བཀྲ་ཤིས་ལ་དགའ་བ་ཞེ་དྲག་ཡོག་རེད། དེ་འདྲས་ཡིན་དུས་ཉིན་མོ་ཞིག་བཀྲ་ཤིས་ཀྱིས་པཱ་ལགས་ལ། པཱ་ལགས་ངས་ཁྱེད་རང་ལ་སྐྱག་རྫུན་བཤད་པ་ཡིན། ངས་པཱ་ལགས་གསར་པ་ཞིག་ད་ག་པར་འཚོལ་སྲིད་ཀྱི་རེད་ཁྱེད་རང་ངའི་པཱ་ལགས་ཡག་ཤོས་རེད་ཟེར་ལབ་རེད།